ཨ་རི་རླུང་འཕྲིན་ཁང་གི་བགྲོ་གླེང་མདུན་ཅོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ། ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ཐོག་ནས། ཡུ་ཀེ་རེན་གྱི་གཞི་རིམ་མང་ཚོགས་ནས་ཨུ་རུ་སུའི་དམག་འཁྲུག་ལ་ཡ་གདོང་ལེན་གནང་ཕྱོགས་སྐོར་ལ་ཡ་དེ་ག་རླུང་འཕྲིན་ཁང་གི་རྩོམ་སྒྲིག་པ་རྒན་པ་རྣམ་རྒྱལ་ཤཱ་སྟྲི་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། ད་ལྟ་གོང་དུ་བཀའ་མོལ་ཕྱིན་པ་ནང་བཞིན། སྤྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་རྩ་གསུམ་ནས་ཨ་ནི་ད་ཨུ་རུ་སུས་ཡུ་ཀེ་རེན་ལ་ཡ་བཙན་འཛུལ་གྱི་དམག་དྲངས་ནས་ཨ་ནི་ཅིག་གི་ད་ལྟའི་བར་ལ་ཡ་ད་ད་དེ་རིང་ངས་རྣམ་རྒྱལ་ལགས་ལ་བཀའ་འདྲི་ཞུས་མཚམས་དེ་ལ་ཡ་ཉིན་གྲངས་བཅུ་པ་དེ་ཆགས་ཀྱི་ཡོད་རེད་ཨ་ནི་ཕྱི་ཟླ་གསུམ་པའི་ཚེས་པ་ལྔ་ཆགས་བསྡད་ཀྱི་ཡོད་རེད་ཨ་ནི་ད་ལྟ་བར་ལ་ཡ་བཤད་ཚོད་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཨ་ནི་གྲངས་ཀ་ད་བྱས་པ་ཡིན་ན་ཨ་ནི་ཡུ་ཀེ་རེན་གྱི་ད་མི་མང་སུམ་བརྒྱ་སུམ་ཅུ་སོ་གཅིག་གི་ཚེ་སྲོག་ཤོར་བསྡད་པའི་གནས་སྟངས་དེ་ཆགས་བསྡད་ཀྱི་འདུག་དེ་ནས་དང་ཐོག་དེ་ལ་ཡ་རྣམ་རྒྱལ་ལགས་ངས་ད་ལྟ་འདི་བཀའ་འདྲི་ཞུ་གི་ཡིན། ཨུ་རུ་སུའི་བཙན་འཛུལ་དེ་འགོ་བཙུགས་པ་ནས། ཡུཀ་རེན་མི་མང་གི་ད་མང་ཚོགས་ཀྱི་གདོང་ལེན་གནང་ཕྱོགས་དང་ཁ་གཏད་བཅག་སྟངས་དེ་ལ་ཡ། རྒྱལ་སྤྱི་ཁྱོན་ནས་ཅིག་ལྟ་སྟངས་དང་གདོང་ལེན། དེ་ལ་ཡ། ཅིག་གདེང་འཇོག་མི་འདྲ་བ་ག་འདྲ་རེ་ཅིག་ཡོང་བཞིན་པ་རེད་འདུག་དེའི་སྐོར་ལ་ཡ་གསུང་རོགས་གནང་ཞུ་གི་ཡིན། བསྟན་འཛིན་ནོར་བཟང་ལགས་བཀྲ་ཤིས་བདེ་ལེགས། ད་ད་ལྟ་གོང་དུ་ཁྱེད་རང་ངོ་སྤྲོད་གནང་བ་ནང་བཞིན་བྱས་ནས་ད་ཡུཀ་རེན་ལ་ཡ་ད་ད་ལྟ་ཨུ་རུ་སུས་བཙན་འཛུལ་བྱས་ནས་ད་དམག་འཐབ་གྲངས་འདས་ཀྱིས་ད་བྱས་ནས་ད་ལྟ་དེ་རིང་ཉི་མ་དེ་གཅིག་དྲུག་ཅིག་འགྲོ་གི་ཡོད་རེད། ཨ་ནི་ད་ག་འདྲ་ཅིག་གི་ཡུ་ཀེ་རེན་གྱི་ད་དེ་འདྲ་ཅི་ལྟར་ཅིག་ཡུ་ཀེ་རེན་རྒྱལ་ཁབ་རང་གི་དམག་མིའི་ངོས་ནས་ད་ཅིག་གི་རོ་ཤི་ཡ་ཨུ་རུ་སུ་གྱི་ད་ག་འདྲ་ཅིག་དམག་དཔུང་ལ་ཡ་གདོང་ལེན་མུ་མཐུད་ནས་བྱེད་བཞིན་པ་རེད་དེ་ནས་ད་ཅིག

ག་འདྲ་གི་ད་ཅིག་གི། དོ་སྣང་དང་བསྔགས་བརྗོད་བྱས་ནས་ད་ཆགས་བསྡད་ཤག་ལྷག་པར་དུ། ཡུ་ཀེ་རེན་མི་མང་ཚོས་ད་རེས་ཁོ་ཚོ་འཐབ་རྒོལ་བྱས་ཏེ། ཨ་ནི་དམངས་གཙོ་དང་རང་དབང་ལ་ཡ་ག་འདྲ་གུས་བརྩི་བྱས་ནས་ཨ་ནི་ཁོ་ཚོས་ག་འདྲ་གིས་ཡུ་ཀེ་རེན་སྲུང་སྐྱོབ་བྱས་ཏེ། ཨ་ནི་དམངས་གཙོ་དང་རང་དབང་སྲུང་སྐྱོབ་ཀྱི་བྱེད་སྟངས་ལ་ཡག་པོ་བྱེད་ཀྱི་ཡོད་བྱས་ནས། ངོས་འཛིན་དེ་འདྲ་ཅིག་བྱེད་ཀྱི་ཡོད་དུས་ཙང་ནས་ག་འདྲ་ཅིག་གི། འཛམ་གླིང་མི་མང་སྒང་ག་གིས་ད་ག་འདྲ་བསྔགས་བརྗོད་བྱེད་དག་ཡིན་མིན་གྱི་གནས་སྟངས་དེ་ཆགས་བསྡད་ཡོད་རེད། ལགས་ལགས་སོ། ཨཱ་ནི། ད་ད་ད་དཔེར་ན་དམངས་གཙོ་དང་རང་དབང་གསུང་དུས་སྒང་ལ་ཡ་ད། འཛམ་གླིང། ནང་ལ་ཡ་ད་དམངས་གཙོ་དང་རང་དབང་སྣེ་ཁྲིད་གནང་མཁན་ད་ཅིག། གཙོ་བོ་འདྲ་བོ་དེ་ཨ་རི་ཆགས་བསྡད་ཀྱི་ཡོད་རེད། ད་ཨ་རི་གཞུང་དང་དེ་བཞིན་གྱི་ད་ཡུ་རོབ་འདི་གའི་རྒྱལ་ཁབ་སྟོབས་ཆེན་རྒྱལ་ཁབ་འདི་གའི་དཔེ་གནད་འགག་ཆགས་ཀྱི་ཡོད་རེད། རྩོམ་སྒྲིག་པ་རྣམ་རྒྱལ་ལགས་ད་ད། ད་ཨ་རི་གཞུང་དང་མི་མང་ངོས་ནས་ད་ཅིག་ད་ལྟའི་ཨུ་རུ་སུའི་གི་བཙན་འཛུལ་འདི་ལ་ཡ་ཨ་ནི་ལྟ་སྟངས་དང་ལྷག་པར་དུ་ཡུ་ཀེ་རེན་གི་ད་གཞི་རིམ་མི་མང་གི་གདོང་ལེན་གནང་ཕྱོགས་འདི་ལ་ཡ་ཨ་ཅིག་ག་རེ་ཞུ་དགོས་རེད་ད་ཅིག་གཟིགས་སྟངས་འདི་ག་འདྲ་ར་ཅིག་ཡོད་ན། ད་འདི་ང་ཚོས་ཕྱོགས་གཉིས་ཐོག་ནས་ད་ལྟ་རགས་ཙམ་ད་ལྟ་ཞུ་དགོས་རེད་བསམ་གྱི་འདུག་ཕྱོགས་གཅིག་ནས་ཨུ་རུ་སུ་གི་ད་ཡུ་ཀེ་རེན་ནང་ལ་ཡ་བཙན་འཛུལ་བྱེད་གི་ད་གཅིག་པུ་ཏིན་གྱི་ད་ལྟ་བསམ་བློ་གཏོང་སྟངས་དང། གཅིག་སྲིད་བྱུས་འཛིན་སྟངས་འདི་ལ་ཡ། གཅིག་ཨ་རི་གཙོས་པའི་ད་ནུབ་ཕྱོགས་རྒྱལ་ཁབ་ཚོས་ཀྱིས་གདོང་ལེན་དང་ཁ་གཏད་བྱེད་ཡས་ཀྱི་གནས་སྟངས་གཅིག་ཡོད་རེད། ཨ་ནི་གཉིས་པ་འདི་ད་ད་ལྟ་གོ་ནུས་པ་ནི་བཀའ་མོལ་ཞུས་ནང་བཞིན་ཡུ་ཀེ་རེན་མི་དམངས་ཀྱི་ད་རེའི་གནས་སྟངས་འདི་ལ་ཡ། གདོང་ལེན་བྱེད་སྟངས་ལ་ཡང་ཨ་ནི་རྒྱལ་སྤྱིའི་མང་ཚོགས་ཀྱིས་གདུང་སེམས་མཉམ་བསྐྱེད་བྱེད་སྟངས་ཀྱི་གནས་སྟངས་ཅིག་གནས་སྟངས་ཁག་གཉིས་ཐོག་ནས་ང་ཚོས་བལྟས་ནས་ད་འགྲེལ་བཤད་ཞུ་དགོས་རེད་བསམ་གྱི་འདུག་ད་ད་ལྟ་འདི་ཨུ་རུ་སུ་གིས་ད་ལྟ་ཡུ་ཀེ་རེན་ལ་བཙན་འཛུལ་བྱས་ཀྱི་གནད་དོན་འདིའི་ཐོག་ལ་ཡང་ཨ་རི་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་ཚོས་ཀྱིས་གང་ལྟར་ཨུ་རུ་སུ་དང་གྲོས་མོལ་བྱས་ནས་ད་རེས་ཀྱི་གནས་ཚུལ་འདི་མ་ཡོང་ལ་ཡང་སྔོན་ཚུད་ནས་ཐབས་ལམ་ཐབས་ཤེས་མང་པོ་བྱས་པ་རེད་དེ་ཐབས་ཤེས་དེ་གྱིས་ད་ག་འགའ་ལ་ཡང་ག་འདྲ། སྲིད་འཛིན་པུ་ཏིན་གྱིས་ཁྱོན་ནས་ཁ་ལ་མ་ཉན་པ་བྱས་ནས་ག་འདྲ་ད། ཅིག་གེ་ཁ་སོགས་སྡིག་པ་མིག་བཙུམ་རང་བྱས་ནས་བཙན་འཛུལ་བྱས་པ་ཡིན་ཙང་འདི་ཡིས་དེ་ཡིས་ཨ་ནི། དེ་ལས་བརྟེན་ནས་ཨ་ནི། ཕྱིའི་རྒྱལ་ཁབ་ཀྱིས་ཨ་ནི་ཡུ་ཀེ་རེན་ལ་ཨ་ས་ཨུ་རུ་སུ་ལ་ཡང་གནོན་ཤུགས་སྤྲོད་ཡ་དང་ལྷག་པར་དུ་བྱས་ནས་ད་དཔལ་འབྱོར་དང་ཚོང་དོན་གྱི་ཉེས་ཆད་ཞེ་པོ་ཅིག་གེ། གཏོང་ཡ་དེ་གའི་གང་ག་ལོགས་ག་འདྲ་ཨུ་རུ་སུ་གྱི་བྱེད་སྟངས་དེ་ལ་ག་སོ་ཁ་གཏད་བྱེད་ཡ་དང་གདོང་ལེན་བྱེད་བསྡད་ཀྱི་ཡོད་རེད། གཉིས་པ་དེ་ད་ལྟ་ཨུ་རུ་སུ་མང་ཨུ་རུ་སུ་གིས་བཙན་འཛུལ་བྱས་པ་དེ་ལ་ཡང་རྒྱལ་སྤྱིའི་མང་ཚོགས་ནས་མ་འདོད་པའི་རྣམ་འགྱུར་ཤུགས་ཆེན་པོ་ག་རེ་བསྟན་གྱི་ཡོད་རེད་ཟེར་ན། ད་འཛམ་བུ་གླིང་གི་རྒྱལ་ཁབ་ཡུལ་གྲུ་ག་ས་ག་ལ་ཡང་དཔེར་ན་ཨུ་རུ་སུ་རང་གཙོས་པའི་ཨུ་རུ་སུ་ཁོ་རེའི་ནང་ལོགས་ཡིན་ན་ཡང་དེ་འདྲའི་མི་མང་གིས་སྲིད་འཛིན་པུ་ཏིན་གྱིས་ད་ཡུ་ཀེ་རེན་ལ་ཡར་དམག་འཐབ་བྱས་ནས་བཙན་འཛུལ་བྱས་པ་དེ་འགྲིག་མ་སོང་བྱས་ནས་ཞི་བའི་ངོ་རྒོལ་བྱས་ཏེ་དངོས་གནས་ད་འཛམ་བུ་གླིང་གི་ད་ཨུ་རུ་སུ་གཙོས་པའི་འཛམ་བུ་གླིང་རྒྱལ་ཁབ་ད་གྲོང་ཁྱེར་ཆེ་ཁག་ག་ས་ག་ལ་ཡང་ཅིག་ངོ་རྒོལ་དང་ག་འདྲ་ཅིག་ཨུ་རུ་སུ་ལ་ཡང་རྣམ་འགྱུར་བསྟན་ཏེ་ཞེ་པོ་ཅིག་གི་ད་ཅིག་ཅིག་དེ་སྔ་མ་བྱུང་བའི་གནས་ཚུལ་ཅིག་རེད། གཉིས་པ་འདི་ད་རེའི་གནས་ཚུལ་གསར་པ་ཅིག་ག་རེ་ཡོང་བསྡད་ཡོད་ཟེར་ན། ད་ཅིག། འཛམ་བུ་གླིང་འདིའི་ནང་ལ་ཡང་ད་ཅིག་སྒྲིག་འཛུགས་དང་རྒྱལ་ཁབ་དང་དེ་འདྲ་མང་པོ་ཡོད། འདི་ནང་ནས་ད་ད་རེས་ཨུ་རུ་སུ་ལ་ཡང་ཅིག། རྒྱལ་སྤྱིའི་ནང་ལ་ཡང་རྩེད་མོའི་སྒྲིག་འཛུགས་མང་པོ་ཞེ་པོ་ཅིག་རྩེད་མོའི་རྩེད་མོའི་སྒྲིག་འཛུགས་མང་པོ་ཞེ་པོ་ཅིག་གིས་ཨུ་རུ་སུ་ལ་ཡང་ག་འདྲ་བཙན་འཛུལ་བྱས་པ་འདི་ལ་འགྲིག་མ་སོང་བྱས་འདིའི་ངོ་རྒོལ་གྱི་རྣམ་འགྱུར་བསྟན་ཡས་ལ་ཡང། ག་འདྲ། ཨུ་རུ་སུ་རྒྱལ་ཁབ་ཀྱི་རྩེད་མོའི་རུ་ཁག་དང་རྩེད་མོ་མང་པོ་ཞེ་པོ་ཅིག་རྒྱལ་སྤྱིའི་རྩེད་འགྲན་ནང་ལ་ཡང་མཉམ་ཞུགས་བྱེད་མ་བྱེད་མ་བཅུག་ཡ་དང། ད་ག་ནང་བཞིན་དཔེར་ན་ཅིག།

ཟླ་བ་འདིའི་ནང་ལ་མང་པོ་ཅིག་གི་དུས་ཚོད་ཅིག་ལེན་གྱི་ཡོད་རེད་དེ་གའི་གང་ག་གེ་མ་དགོས་པ་བཟོ་ཡ་དང་དེ་འདྲའི་གི་ག་འདྲ་རྣམ་འགྱུར་བསྟན་ནས་ག་འདྲ་ཅིག་དེ་ཨུ་རུ་སུ་གིས་ད་རེས་ཡུ་ཀེ་རེན་ལ་ཡང་བཙན་འཛུལ་བྱས་པ་དེ་ལ་ཅིག་དེ་རྒྱལ་སྤྱི་ཁྱོན་ཡོངས་ནས་རྣམ་འགྱུར་བསྟན་དེ་ད་ག་འདྲ་ཅིག་ལོ་རྒྱུས་ནང་ནས་མ་བྱུང་བའི་གི་ད་ག་སོ་གདུང་སེམས་མཉམ་བསྐྱེད་དང་མཉམ་ག་སོག་རེ་ནུས་པ་མཉམ་སྤུངས་ཀྱི་གནས་སྟངས་དེ་ཞེ་པོ་ཅིག་ཤུགས་ཆེན་པོ་བྱུང་ཡོད་དེ།

ཐོབ་བསྡད་ཡག་གི་གནས་ཚུལ་ཅིག་ཆགས་བསྡད་ཀྱི་ཡོད་རེད། ས་གནས་ས་ཐོག་ལ་ཡ་གནས་ཚུལ་ག་རེ་ཆགས་ཀྱི་ཡོད་མེད་དེ་ཨ་ནི་ད་བརྒྱུད་ལམ་འདྲ་མིན་ཐོག་ནས་མ་འདྲ་མ་འདྲ་ཅིག་ཨ་ནི་གཟིགས་བསྡད་ཡག་ཆགས་བསྡད་ཀྱི་ཡོད་རེད། དཔེར་ན་ང་ཚོས་ད་མཐོང་བསྡད་ཡག་ལ་ཡ་ད་རེས་ཨ་ནི་ཡུ་ཀེ་རེན་མང་ཚོགས་ནས་གདོང་ལེན་བྱས་པའི་དེའི་ནང་ལ་ཡ་ཨ་ནི་ནམ་རྒྱུན་ཡིན་ན་དམག་མི་གཅིག་པོ་ཅིག་མ་གཞི་གདོང་ལེན་མ་བྱས་ད་ལྟའི་དེ་ལ་ཡ་ད་ཁྲིམས་རྩོད་པ་རེད་སྨན་པ་རེད་ཨ་ནི་ཅིག་གི་རྩེད་འགྲན་རྩེད་མོ་རྩེད་མཁན་དེ་འདྲས་རེད། ཆེད་ལས་འདྲ་མིན་ཅིག་གི་དམག་ནང་ལ་ཡར་ཞུགས་བྱས། ལྷག་པར་དུ་ལོ་གཞོན་པ་མང་པོ་ཅིག་འདི་འདྲའི་ཅིག་མཐོང་བསྡད་འདུག་ད། ངས་འདི་ཅིག་བཀའ་དྲི་ཞུས་པ་ཡིན་ན། ད་ད་ལྟའི་མང་ཚོགས་ཀྱིས་ད་རིང་གི་བརྗོད་གཞི་དང་འབྲེལ་བྱས། ཡུ་ཀེ་རེན་མི་མང་གིས་དམག་འཁྲུག་ལ་ཡ། ཨུ་རུ་སུའི་དམག་འཁྲུག་འདི་ལ་ཡ་བཙན་འཛུལ་རིང་ལུགས་འདི་ལ་ཡ། གདོང་ལེན་ཁྲོད་ལ་ཡ་ཧ་ལས་དགོས་ཡག་ཅིག་ད་ཅིག་ཐུགས་ཞིབ་གཙོ་བོ་ག་རེ་ཅིག་བྱུང་ཡོད་ན། རེད་ནོར་བཟང་ལགས་ད། ད་རེས་དམག་འཁྲུག་འདིའི་ནང་ལ་ཡ། ཅིག་ཡུ་ཀེ་རེན་གྱིས་ད་མི། དམག་མི་ཚོས་ཀྱིས་ད་ཀོ་ཅིག་གི་རྒྱུན་དུ་ནས་དམག་ལ་ཡ་ཞུགས་དགོས་ཁོ་རང་ཚོ་ལས་འགན་ཡིན་ཙང་ནས་དེ་ཚོ་ཐོག་ལ་ཡ་ད་གདོང་ལེན་བྱས་འདི་གི་འདི་ཀོ་སྨོས་མེད་རེད། དམིགས་བསལ་གྱིས་ད་མི་གང་ག་གི་དོ་སྣང་བྱས་ད་ག་རེ་ཟེར་དགོས་རེད། སེམས་འགུལ་ཐེབས་འདི་ཡུ་ཀེ་རེན་གྱི་ཞི་བའི་མི་མང་འདི་ཚོས་ཀྱིས་ད་རེས་ཀྱི་དམག་འཐབ་འདི་ནང་ལ་ཡ་མཉམ་ཞུགས་དང་ཆིག་སྒྲིལ་གྱི་ནུས་པ་བཏོན་ཡག་འདི་ད་ག་ད་མི་གང་ག་ཧང་སང་དགོས་གནས་ཚུལ་ཆགས་པ་རེད་ག་རེ་ཟེར་ན་དཔེར་ན་ད་ཅིག་གི་ད་རེས་ཨུ་རུ་སུས་ཀྱིས་ཡུ་ཀེ་རེན་ནང་ལ་ཡ་ད་ཅིག་གི་བཙན་རྒོལ་བྱས་པ་འདིའི་གི་ནང་ལ་ཡ་རྐྱེན་བྱས་ནས་ད་ག་ད་ཡུ་ཀེ་རེན་གྱི་མི་དམངས་ཕལ་ཆེར་ད་ལྟའི་ཆ་ལ་ད་ལྟ་ས་ཡ་གཅིག་ལྷག་ཙམ་ཅིག་ད་ག་ད་ཁྱིམ་མཚེས་རྒྱལ་ཁབ་ཁག་ནང་ལ་སྐྱབས་བཅོལ་འགྲོ་གི་ཡོད་རེད་ད་སྐྱབས་བཅོལ་འགྲོ་མཁན་འདི་གའི་དེ་མང་ཧ་ལམ་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ཅིག་བུད་མེད་དང་ཕྲུ་གུ་རེད་འདི་ནང་ལ་ཡ་གཅིག་ཡང་མིན་ན་རྒན་གོག་ཁ་ཤས་ཡོད་རྒྱུ་མ་གཏོགས་གཞན་སྐྱེས་པའི་རིགས་ཧ་ལམ་མེད་པའི་བཟོ་འདྲ་ཅིག་རེད་ཨ་ནི་སྐྱེས་པ་དེ་ཚོ་ཆ་མཚོན་པ་ཡིན་ན་སོ་སོའི་གི་ད་དཔེར་ན་སྐྱེས་དམན་དང་ཨ་ནི་སྤུ་གུ་འདི་གི་འདི་ཕར་ས་མཚམས་བར་དུ་ཕར་བསྐྱལ་ཨ་ནི་ས་མཚམས་བསྐྱལ་ཚར་བའི་རྗེས་ལ་ཡ་ཨ་ནི་སྐྱེས་པ་གང་ག་ལོག་ཅིག་སོ་སོའི་གི་རྒྱལ་ཁབ་སྲུང་སྐྱོབ་དང་ཨ་ནི་ར་ཤི་ཨུ་རུ་སུ་གི་འཐབ་རྒོལ་དེ་ལ་ཡ་རྒོལ་ལན་བྱེད་ཆེད་དུ་ཚུར་སོ་སོའི་རྒྱལ་ཁབ་ཚུར་ལོག་ཡོང་ནས་ཨ་ནི་ག་ད་དེ་སྔ་གཅིག་ད་ལྟ་གོང་དུ་ཁྱེད་རང་གསུངས་པ་ནང་བཞིན་དམག་མིའི་གི་དམག་སྦྱོང་དང་དེ་འབྲེལ་གྱི་ཉམས་མྱོང་དང་སློབ་སྦྱོང་གང་མེད་པ་ཡིན་ན་ཡང་གང་ལྟར་ལག་པ་ལ་མེ་མདའ་འཁྱེར་ནས་གང་ལྟར་གོ་མཚོན་ག་རེ་རག་པ་དེ་ཁྱེར་ནས་ད་ཨུ་རུ་སུ་དམག་མི་མཉམ་དུ་ཁ་གཏད་བྱེད་ཡས་ཀྱི་ཨ་ནི་གང་ལྟར་གྲོང་ཁྱེར་སོ་སོ་སོའི་གྲོང་ཁྱེར་སྲུང་སྐྱོབ་བྱེད་ཡས་ཡིན་ནའི་རེད་དཔེར་ན་གཅིག་ཁ་སེང་ཉི་མ་དང་པོ་གཉིས་པ་དེ་བ་རེད་དེ་གནས་ཚུལ་དེ་བྱུང་ཡས་དེ་གཅིག་སྐྱེས་པ་ཕལ་ཆེར་ལོ་སུམ་ཅུ་སོ་གྲངས་ཕྱིན་པ་འདྲ་ཁོ་རང་དང་ཁོ་རང་གི་སྐྱེ་དམན་གཉིས་སྐྱབས་བཅོལ་འགྲོ་བའི་ཆེད་དུ་ཨ་ནི་སྤྱི་སྤྱོད་རླངས་འཁོར་ནང་ལ་ཕར་འཛུལ་འགྲོ་བའི་སྐབས་ལ་ཡ་ཨ་ནི་སྤུ་གུ་ཆུང་ཆུང་དེ་ལ་ཡ་ཨ་ནི་པ་ཕ་དེ་གིས་ག་རེ་ལབ་ཀྱི་ཡོད་རེད་ཟེར་ན་ད་ཁྱེད་རང་དང་ཨ་མ་གཉིས་ད་སོ་སོའི་རྒྱལ་ཁབ་བཞག་ནས་ཕྱི་ལོགས་ལ་ཕར་སྐྱབས་བཅོལ་འགྲོ་དགོས་རེད་ཁྱེད་རང་གཉིས་སྲུང་སྐྱོབ་ཆེད་དུ་འགྲོ་ཡིན་ན་ཡང་ང་བསྡད་བསྡད་ཀྱི་རེད་ཟེར་ང་བསྡད་ནས་ངའི་རྒྱལ་ཁབ་ཀྱི་སྲུང་སྐྱོབ་ཆེད་དུ་ལ་གང་ལྟར་ཅིག་དམག་འཐབ་ནང་ལ་ཡ་མཉམ་ཞུགས་བྱེད་དགོས་བྱེད་ཀྱི་རེད་དེ་འདྲས་ཡིན་ཙང་གཅིག་བྱས་ན་ད་རིང་ང་ཚོ་ཐུག་ཡས་མཐའ་མ་ཡིན་གྱི་རེད་ཟེར་བྱས་དེ་འདྲས་ཀྱི

གང་ག་ལ་དཔེ་གང་འདྲ་ད་རེས་འདི་ནང་ལས་དམག་འཐབ་འདི་ནང་ལས་མཉམ་ཞུགས་བྱས་ད་ཨ་ནི་སྲིད་འཛིན་ཛེ་ལ་སི་ཁི་གིས་མ་ད་ག་ཚོད་ཅིག་ག་རེ་ཟེར་དགོས་རེད་གང་ག་ལ་ཡ་ད་སེམས་འགུལ་བཏང་ཡས་རེད་ལམ་སྟོན་གནང་ཡས་དེ་གས་ལས་གཅིག་གྱུར་གྱི་གུས་ཞབས་བྱས་ནས་གང་འདྲ་གང་ག་གི་རྒྱལ་ཁབ་རྒྱལ་ཁབ་ཚང་མ་རྒྱལ་ཁབ་འདི་ནང་གི་མི་མང་གང་ག་ཆིག་སྒྲིལ་གྱི་ངོ་བོ་རྣམ་འགྱུར་ཆེན་པོ་ཞིག་བསྟན་ཡས་དེ་དཔེར་ན་ཆ་མཚོན་པ་ཡིན་ན་ཨ་ཅིག་གས་དེའི་གོང་གི་སྲིད་འཛིན་འོས་བསྡུ་སྐབས་ལ་ཡ་ད་ལྟའི་སྲིད་འཛིན་ཛེ་ལ་སི་ཁི་གི་ཁ་གཏད་གཙོ་བོ་ཡིན་མཁན་ཁོ་རང་དཔེར་ན་ཆ་མཚོན་པ་ཡིན་ན་སྲིད་འཛིན་འོས་བསྡུ་སྐབས་ལ་ཡང་ཨུ་རུ་སུ་སྲིད་འཛིན་ཕུ་ཀྲིན་གྱིས་རྒྱབ་སྐྱོར་བྱེད་ཀྱི་དོགས་པ་ཡོད་ཀྱི་མི་དེ་རེད་དེ་ཡིན་ན་ད་རིང་དམག་འཐབ་འདིའི་སྐབས་ལ་ཡང་ཁོ་རང་མར་གྲོང་ཁྱེར་ནས་མར་ཐོན་ཡོང་ནས་གྲོང་ཁྱེར་སྲང་ལ་ཐོན་ཡོང་ནས་ད་ང་ཚོའི་རྒྱལ་ཁབ་ལ་ཕྱིའི་རྒྱལ་ཁབ་ཅིག་གིས་བཙན་འཛུལ་བྱེད་ཀྱི་ཡོད་ཙང་ནི་ང་ཚོར་དེ་གང་འདྲ་ཆབ་སྲིད་ཀྱི་ལྟ་གྲུབ་དང་ལངས་ཕྱོགས་མ་མཐུན་པ་ཡིན་ན་ཡང་སོ་སོའི་རྒྱལ་ཁབ་སྲུང་སྐྱོབ་བྱས་ཐུབ་ན་ང་ཚོ་གང་ག་གང་འདྲ་འཐབ་རྒོལ་དང་མཉམ་ཞུགས་བྱེད་དགོས་རེད་ཅེས་དེ་འདྲའི་གསུང་བའི་གནས་ཚུལ་དེ་འདྲ་ཐོན་ཡོང་གི་འདུག་དེ་ནི་ད་ནི་གང་འདྲ་ཅིག་ཡུཀ་རེན་གྱི་སྐྱེས་པ་ཕལ་ཆེར་ལོ་བཅོ་བརྒྱད་ནས་ཨ་ནི་ཡར་བརྒལ་བའི་སྐྱེས་པ་ཕལ་ཆེར་གང་འདྲ་ཅིག་དེ་སྔ་དམག་སྦྱོང་ནང་ཡོད་དང་མེད་དང་གང་འདྲ་བྱས་ཡོད་ཉམས་མྱོང་ཡོད་མེད་ལ་མ་ལྟོས་པར་ཅིག་གང་འདྲ་འདི་ད་རེས་ཀྱི་འཐབ་རྒོལ་འདིའི་ནང་ལ་ཡང་ཆིག་སྒྲིལ་གྱི་རྣམ་འགྱུར་ཤུགས་ཆེན་པོ་ཞེ་པོ་ཅིག་བཏོན་ནས་ཨ་ནི་ག་རེ་ཟེར་ད་ར་ཤི་ཡ་ལ་ཡང་ཁ་གཏད་བྱ་ཡ་འདི་དངོས་གནས་འཛམ་བུ་གླིང་གི་མི་གང་གཱ་གི་བསྔགས་འོས་ཅིག་བསྔགས་དགོས་པ་ཅིག་དང་གང་གཱ་གི་ད་ཅིག་ག་རེ་ཟེར་དགོས་རེད་མིག་དཔེ་བལྟ་སའི་གནས་སྟངས་དེ་འདྲ་ཆགས་སོང་ཨ། ལོས་ལོས་སོ་ད་ལྟ་རྣམ་རྒྱལ་ལགས་ཀྱིས་སྲིད་འཛིན་ཛེ་ལན་སི་སྐོར་ལ་ཛེ་ལན་སི་ཀི་སྐོར་ལ་ཡག་གསུངས་ཡོང་དུས་ད་ལྟ་སྲིད་འཛིན་ཛེ་ལན་སི་ཀི་ཁོ་རང་གི་སྙིང་སྟོབས་དང་ཆོད་སེམས་འདི་ལ་བལྟས་བྱས་ད་ལྟའི་ཨ་ནེ་ཉིན་ཤས་གོང་ལ་ཡང་ཡུ་རོབ་མཐུན་ཚོགས་ཀྱི་ནང་ལ་ཡང་གསུང་བཤད་གནང་བའི་སྐབས་ལ་ཡང་ཚོགས་མི་རྒྱལ་ཁབ་མང་པོ་གཅིག་གི་སྐུ་བཞེངས་ཐོག་ནས་ཨ་ནེ་གོ་བརྗོད་དང་རྒྱབ་སྐྱོར་གྱི་རྣམ་པ་དང་གདུང་སེམས་མཉམ་སྐྱེད་ཤུགས་ཆེན་པོ་གཅིག་ཞུས་གནང་སོང་ལ་ལྷག་པར་དུ་ད་ཨ་ནེ་ཨུ་རུ་སུའི་ཕྱི་སྲིད་བློན་ཆེན་ཁོ་རང་གཏམ་བཤད་སྐབས་ལ་ཡང་ཨ་ནེ་གཅིག་གི་ངོ་རྒོལ་གྱི་རྣམ་པ་བཟོ་འདྲ་བྱས་ནས་ཨ་ནེ་མང་པོ་གཅིག་གི་གཏམ་བཤད་མ་གསན་པ་བྱས་མ་ཨ་ནི། ཚོགས་ཁང་ནས་ཕྱི་ལ་ཐོན་ཡ་འདི་འདྲས་ཀྱི་གནས་ཚུལ་ཆགས་སོང་ད་འདྲས། སྲིད་འཛིན་གྱི། ག་རེ་ཟེར་དགོས་རེད་ཁོ་རང་གི་ཆོད་སེམས་དང་སྙིང་སྟོབས་འདི་དང་འདྲ་བྱེད་ད་ད་ད་མི་མང་གི་གདོང་ལེན་བྱེད་ཡ་འདི་གས་འདི་གི་ད། བཙན་རྒྱལ་རིང་ལུགས་ཀྱི་འོག་ལ་ཡོད་པའི་གི་ད་དཔེར་ན་རྒྱལ་ཁབ་མང་པོ་ཅིག་ཡོད་རེད་བོད་དེ་ག་རང་ཆགས་བསྡད་ཀྱི་ཡོད་རེད། བོད་ལ་སོགས་པའི་ད་ག་ཅིག་བཙན་རྒྱལ་རིང་ལུགས་ལ་ཡ་གདོང་ལེན་བྱེད་མཁན་ཚོས་གི་ད་རེས་ཨ་ནི། ཡུ་ཀེ་རེན། ཨ་ནི་ཨུ་རུ་སུ་གི་དམག་དཔུང་འོག་ལ་ཡང་གདོང་ལེན་བྱེད་བཞིན་པ་དེ་ནས་ནི་བསླབ་བྱ་གཙོ་བོ་ག་རེ་ལེན་ཡོད་རེད་གཟིགས་ཀྱི་ཡོད་ན།
མོ་སོང་ལ་ད་ད་རེས་ཀྱི་དམག་འཐབ་འདིའི་ནང་ནས་ད་ལྟ་གོང་དུ་ཁྱེད་རང་གསུངས་སྲིད་འཛིན་ཛེ་ལཱས་ཀི་གི་གནས་སྟངས་ཆ་མཚོན་པ་ཡིན་ན་ད་སྲིད་འཛིན་ཛེ་ལཱས་ཀི་འདིས་ཡུ་ཀེ་རེན་གྱི་ནང་ལ་ཡང་ད་གང་འདྲ་ཅིག་དཔའ་བོ་དང་ཁོ་རང་ཚོ་གི་དབུ་ཁྲིད་ད་གང་ག་གི་གུས་བརྩི་ཞུ་སའི་གི་དབུ་ཁྲིད་ཅིག་ལ་གྱུར་བ་ཙམ་མ་ཟད། ད་འཛམ་བུ་གླིང་སྤྱི་ཡོངས་ཀྱི་གང་ལྟར་ག་རེ་ཟེར་དགོས་རེད། དབུ་ཁྲིད་ཚང་མས་མིག་དཔེ་ལྟ་སའི་གི་ད་གང་ལྟར་ཅིག་དབུ་ཁྲིད་སྙན་གྲགས་ཆེན་པོ་ཞེ་པོ་ཅིག་ཆགས་པ་རེད། ད་ག་ནང་བཞིན་ད་ལྟ་གོང་དུ་ཁྱེད་རང་བཀའ་འདྲི་གནང་བ་ནང་བཞིན་ད་ད་རེས་དམག་འཐབ་འདིའི་ནང་ནས། གནས་སྟངས་འདི་ད་འདི་ནང་ལ་ཡང་ད་གང་ལྟར་ཅིག་ཡུ་ཀེ་རེན་མི་མང་གི་ག་རེ་ཟེར་དགོས་རེད་གདོང་ལེན་དང། སྙིང་སྟོབས་དང་བློས་གཏོང་བྱེད་པ་དེ་གའི་ལ་ཡང། འཛམ་བུ་གླིང་མི་མང་པོ་གཅིག་གི་མིག་དཔེ་བལྟ་སའི་གནས་ཚུལ་ཅིག་ཆགས་པ་རེད། ལྷག་པར་དུ་ང་རང་རྒས་ཀྱི་འདུག་བསམ་ད་ང་ཚོ་བོད་པ་ཡིན་ན། བོད་པ་ཚོ་ད་ལྟ་རྒྱ་ནག་གི་བཙན་འཛུལ་ལ་ང་ཚོ་ད་ག་འདྲ་གི་འཐབ་རྩོད་བྱེད་ཡས་ཀྱི་འཐབ་རྩོད་པའི་གི་མི་རིགས་ཅིག་རེད། ད་དེ་ནས་བསླབ་བྱ་ག་རེ་རག་སོང་བསམ་པ་ང་རང་གི་འདུག་ཅིག་སྒེར་གྱི་ངོས་ནས་བལྟས་པའི་སྐབས་ལ་ཡ། ཁོང་ཚོའི་གི་ད་བློས་གཏོང་རེད་ཆིག་སྒྲིལ་གྱི་ངོ་བོ་རེད། དབུ་ཁྲིད་གཅིག་གི་འོག་ལ་ཡང་འཐབ་རྩོད་གཅིག་དང་ཨ་ནི་ལངས་ཕྱོགས་གཅིག་བཟུང་ནས་ཨ་ནི་གང་ལྟར། དེ་སྔ་སོ་སོས་སོ་སོ་སྒེར་གྱི་ལྟ་ཚུལ་དང་བསམ་ཚུལ་མ་འདྲ་བ་ག་རེ་ཡོད་མེད་ལ་མ་ལྟོས་པར་གང་ལྟར། ཕྱིའི་རྒྱལ་ཁབ་ཀྱི་བཙན་འཛུལ་བྱེད་མཁན་ལ་ཡང་གདོང་ལེན་བྱེད་པའི་སྐབས་ལ་ཡང་གང་གས་ནུས་པ་མཉམ་སྤུངས་བྱས་ནས་དབུ་ཁྲིད་གཅིག་གི་འོག་ལ་ཡང་ཨ་ནི་ག་རེ་ཟེར་དགོས་རེད་ད་གང་ལྟར་བློས་གཏོང་ཆེན་པོ་ཞིག་བྱས་ནས་ཡོང་བསྡད་དེ། གང་ལྟར་ཆིག་སྒྲིལ་ཟེར་ཡས་དེ་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་དང་ཆིག་སྒྲིལ་མེད་པ་ཡིན་ན། ཨ་ནི་རྒྱལ་ཁབ་ཀྱི་སྟོབས་དང་གང་ག་ཡིན་ན་ཉམས་མེད་འགྲོ་ཉེན་གྱི་གནས་སྟངས་ཡིན་པ་འདི་ད་རེས་དེ་ནས་ང་ཚོ་དཔེར་ན་བོད་པ་ཚོ་ཡིན་ན་དཔེ་ལེན་ད་དེ་ནས་ཅིག་མིག་དཔེ་བལྟས་ནས་གང་ལྟར་ཅིག་བོད་ཀྱི་མ་འོངས་པའི་མདུན་ལམ་ཐག་གཅོད་བྱེད་ལ་ཡག་ལངས་ཕྱོགས་ག་རེ་བཟུང་དགོས་དགོས་ད་དབུ་ཁྲིད་གཅིག་གི་ལམ་སྟོན་ག་འདྲས་ཤར་བསྐྱོད་བྱེད་དགོས་འདི་ང་ཚོས་དེ་ནས་སློབ་སྦྱོང་བྱེད་དགོས་ཡས་ད་བསླབ་བྱ་ལེན་དགོས་ཡས་མང་པོ་ཞིག་འདུག་བསམ་གྱི་འདུག།
ལགས་ལགས་སོ། རྣམ་རྒྱལ་ལགས་ངས་མཐའ་མ་ད་ལྟ་དུས་ཚོད་རྐྱེན་པའི་གི་འདི་བཀའ་འདྲི་ཞུ་གི་ཡིན་ད་དེ་རིང་སང་ཉིན་གསར་འགྱུར་བརྒྱུད་ལམ་ནང་ལ་ཡག་ད་གླེང་གཞི་གླེང་སློང་མང་པོ་ཅིག་བྱུང་དེ་གཅིག་དེ་ད་ད་ད་ཨ་རིས་གཙོ་བོར་གྱུར་པའི་གི་ཨ་ནི་ཡུ་རོབ་རྒྱལ་ཁབ་མང་པོ་ཅིག་གི་ད་ཨུ་རུ་སུ་དང་ཨ་ནི་ཅིག་གི་དཔལ་འབྱོར་གི་འབྲེལ་བ་བཅད་ཡ་དང་ཚོང་འབྲེལ་གི་ལས་དོན་མང་པོ་ཅིག་བཅད་ཡ་དང་ད་མཁའ་ལམ་ཡང་བྱས་ནས་གནམ་གྲུ་གི་མང་པོ་ཅིག་བཀག་གི་ཡིན་འབྲེལ་བ་བྱེད་གི་མེད་གསུང་གི་རེད་དེ་གས་དེ་ད་ཅིག་གི་བྱེད་སྟངས་དེ་གླེང་གཞི་ཅན་ལ་ཡ་ཆགས་དེ་གི་འདུག་དེ་རྣམ་རྒྱལ་ལགས་ཀྱི་ད་འདི་གཟིགས་སྟངས་འདི་ག་འདྲས་ཡོད་ན་ད་འདི་འདི། ཡུ་ཀེ་རེན་མི་མང་གི་ཨ་ནི་གདོང་ལེན་བྱེད་པ་འདི་རྒྱལ་ཁ་ཅིག་ལ་ཡར་ངོས་འཛིན་གནང་གི་ཡོད་ན།
ད་ཅིག་སྤྱིར་བཏང་དཔལ་འབྱོར་དང་ཚོང་དོན་གྱི་ཉེས་ཆད་ཟེར་དེ་ད་ཅིག་འཛམ་བུ་གླིང་འདིའི་ནང་ལ་ཡང་ད་ཅིག་ཕྱི་འབྲེལ་གྱི་ལས་དོན་དང་དེ་འདྲའི་ཐོག་ལ་ཡང་ལག་ཆ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། ལྷག་པར་དུ་ད་རེས་ཡུ་ཀེ་རེན་གྱི་དམག་འཐབ་འདི་གི་རྒྱུ་རྐྱེན་ལ་བྱས་ནས་ཨ་ནི་ཨུ་རུ་སུ་གི་རྒྱལ་ཁབ་རེད་ཨུ་རུ་སུ་ཀྱི་ཚོང་པ་རེད་ཨུ་རུ་སུ་ཀྱི་ཆབ་སྲིད་མི་སྣ་རེད། པུ་ཏིན་གཙོས་པའི་གང་ག་ལ་ཡང་ཨ་ནི་དེ་འདྲའི་གི་ཚོང་དོན་ཉེས་ཆད་མང་པོ་ཤུགས་ཆེན་པོ་མང་པོ་ཅིག་བཏང་པ་འདིའི་གི་ཕྱོགས་གཅིག་ནས་ཨུ་རུ་སུ་ཀྱི་ད་ག་འདྲ་ཅིག་གི་ཡུ་ཀེ་རེན་ལ་ཡང་བཙན་འཛུལ་བྱས་པ་དེ་ལ་ཡང་མ་འདོད་པའི་རྣམ་འགྱུར་ཤུགས་ཆེན་པོ་ཞེ་པོ་ཅིག་བསྟན་ཡོད་རེད། ད་ད་ལྟའི་གི་ཚོང་དོན་ཉེས་ཆད་འདི་ཚོ་ཅིག་ག་རེ་ཟེར་དགོས་རེད། ཐབས་ཇུས་གཅིག་རེད། ཐབས་ཇུས་འདིའི་འོག་ནས། ཕྱོགས་གཅིག་ནས་ཐད་ཀར་ད་ལྟ་དེའི་ཚོང་པ་དེ་ཚོར་འབྲེལ་བ་ཆགས་ཀྱི་ཡོད་དེ་དེའི་བརྒྱུད་ནས་མང་ཚོགས་ལ་ཡིན་ནའི་རང་བཞིན་གྱིས་དཀའ་ངལ་ཆེན་པོ་ཞིག་འཕྲད་ཡས་ཡིན་ཙང། འདི་ཚོའི་བརྒྱུད་ནས་ད་མང་ཚོགས་ནང་ལ་ཡང་གང་ན་དཀའ་ངལ་ཆེན་པོ་འཕྲད་པ་འདིའི་རྒྱུ་མཚན་ལ་བལྟས་ནས། ཨ་ནི། ཆབ་སྲིད་ཀྱི་མི་སྣ་དང་ད་ག་ནང་བཞིན་དབང་སྒྱུར་བྱེད་མཁན་ལ་ཡང་མ་དགའ་བའི་གི་གནས་སྟངས་ཆགས་ནས་འདིའི་རྐྱེན་གྱིས་རྒྱལ་ཁབ་འདིའི་ནང་ལ་ཡང་ཨ་ནི་མ་འོངས་པ་ལ་ཡང་ད། འགྱུར་བ་ཆེན་པོ་ཅིག་ཡོང་ཡས་ཀྱི་ལམ་ཁ་དང་ཅིག་ག་རེ་ཟེར་དགོས་རེད་རྐྱེན་ཅིག་ཆགས་ཡས་ཀྱི་རེ་བ་ཅིག་ཏན་ཏན་བྱེད་ཀྱི་ཡོད་རེད་ནང་བཞིན་འདི་གི་ད་རེས་ཡུ་ཀེ་རེན་གྱི་དམག་འཐབ་ལ་བརྟེན་ནས་ཨ་ནི་ཨུ་རུ་སུ་ལ་ཡ་ད་དཔལ་འབྱོར་རེད་ཚོང་དོན་རེད་ད་ནས་འགྲིམ་འགྲུལ་རེད་ཕྱོགས་ག་ས་ནས་ད་ག་འདྲ་ཉེས་ཆད་བཏང་བ་ལ་སོགས་པ་ལ་བྱས་ནས་ག་ད་གནོན་ཤུགས་ཏེ་འདི་ཡིས་ཨ་ནི་གཅིག་བྱས་ན་ཨུ་རུ་སུ་གི་ནང་ལ་ཡོད་པའི་ད་ལྟའི་ཆབ་སྲིད་འཛིན་སྐྱོང་ལམ་ལུགས་དང་དེ་གའི་ལ་ཡང་འགྱུར་བ་ཅིག་དང། བཟང་ཕྱོགས་ཀྱི་འགྱུར་བ་ཅིག་འགྲོ་ཡས་ལ་ཡང་ཏན་ཏན་ཤུགས་རྐྱེན་བྱེད་ཀྱི་རེད་བསམ་གྱི་འདུག། ལགས་ལགས་སོ། འདི་ག་རླུང་འཕྲིན་ཁང་གི་རྩོམ་སྒྲིག་པ་རྒན་པ་རྣམ་རྒྱལ་ཤཱསྟྲི་ལགས་ནས་ད་རིང་ང་ཚོའི་བགྲོ་གླེང་མདུན་ལྕོག་གི་ལས་རིམ་འདིའི་ཐོག་ནས། ཡུཀ་རེན་གཞི་རིམ་མི་མང་ངོས་ནས་ཨུ་རུ་སུའི་དམག་འཐབ་ལ་ཡང་གདོང་ལེན་གདོང་ལེན་གནང་ཕྱོགས་དེའི་ཐོག་ལ་ཡང་ད་རྒྱལ་སྤྱིའི་ཁྱོན་ནས་ལྟ་སྟངས་དང་གདེང་འཇོག་ག་འདྲ་ཡོད་པའི་སྐོར་ལ་ཡང་གསུངས་གནང་བ་དེ་ལ་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ད་ག་ཡིན་རྣམ་རྒྱལ་ལགས་ཐུགས་རྗེ་ཆེ། ལགས་ལགས་སོ་ནོར་བཟང་ལགས་ཐུགས་རྗེ་ཆེ་གནང་ཨ་ནི་དེའི་ཐུགས་ཕན་སོས་པའི་རེ་བ་ཡོད།